སྤྱིར་བཏང་ང་བཅས་ར་ད་ལྟོ་ཆོས་ཆོས་ཟེར། སླབ་མིའི་དོན་དག་དེ་ཡང་དེ་བསམ་བློ། བཅོ་ཁ་རྒྱབ་པ་བྱེད་པ་དེ་ཆོས་ཟེར་ལབ་པ་ཡིན་པས། ཨ་ནི་འབད་ནི་དེ་གིས་ཁོ་ར་ཚིག་ནང་ན་ཉོན་མོངས་དགྲ་རྣམས་མ་ལུས་འཆོས་པ་དང་ངན་འགྲོ་སྲིད་དུ་སྐྱོབ་བྱེད་གང་ཡིན་པ། ད་ཆོས་དེ་དེ་གནམ་མེད་ས་མེད་ང་བཅས་ཀྱིས་ཚུལ་བཞིན་དུ། ཉམས་སུ་ལེན་པ་འདི་ང་བཅས་ར་གི་རྒྱུད་ཀྱི་ཉོན་མོངས་པ་འདི་ཚོ་ག་ར་ཕར་སེལ་ཞེ་ན། ཨ་ནི་སེལ་བའི་མཐུ་ལ་བརྟེན་ཏེ། དེ་ནས་ངན་འགྲོ། ཁམས་གསུམ་འཁོར་བའི་སྡུག་བསྔལ་མཐའ་དག་ལས་སྐྱོབ་པའི་ནུས་པ་ཡོད་ནི་འདི་གིས་དེ་ཆོས་ལབ་པ། ད་བློ་ལྡོག་ཟེར་མིའི་དོན་དག་ཧ་ལམ་ཁོང་ནི་དགྲ་ཟུག་བཟུམ་ཅིག་འདུག་བམ། ད་ཐོག་མར་བློ་ག་ཅི་བཟློག་དགོ་ཟེར་བ་ཅིན། ད་དུང་ང་ཅི་ར། ག་ར། སྐྱེ་བ་སྔ་མ། འོང། བསོད་ནམས་ཀྱི་ཚོགས། ལེགས་ཤོམ་ཅིག་བསགས་ཡོད་པའི་མཐུ་ལ་བརྟེན་ཏེ། ད་དུང་ང་ཅི་ར་ག་ར་དེ་ལུས་རྟེན་ཁྱད་པར་ཅན།

སངས་རྒྱས་ཀྱིས་གསུང་བཞག་པའི། དེ་ནས་བསྟན་པ་དར་བའི་གི་ཡུལ་དུ། ད་གང་ལྟར་སངས་རྒྱས་བསྟན་པ་དར་བའི་ཡུལ་དུ་མ་སྐྱེས་པར་མི་རིགས་ལེ་ཤ་འདུག་ལ་ལུ་ཅིག་གིས། དེ་ནས་སངས་རྒྱས་ཞེས་པའི་སྒྲ་ཡང་གོ་མ་མྱོང་པ། དཔེར་ན་མ་ཎི་བཛྲ་གུ་རུ་ལ་སོགས་པའི། སྒྲ་ཡང་གོ་མ་མྱོང་པ་ཨ་ནི་བཟུམ་གྱི་ཏེ། ཨ་ནི་བཟུམ་གྱི་ད་ཡུལ་ལུང་ཡོད་ཨ་ནི་བཟུམ་དུ་སྐྱེ་བ་ཅིན། ཏེ་མི་ལུས་ཐོབ་རུང་གནམ་མེད་ས་མེད་དོན་དག་ཅིག་མི་འདུག་བ་ད་སྤྱིར་བཏང། ཚེ་འདི་གི་བྱ་བ་ཙམ་བསྒྲུབ་ན་མ་གཏོགས། དེ་ལས་ང་བཅས་ར་གི། གཏན་དུ་བདེ་བ། རྫོགས་པའི་སངས་རྒྱས་ཀྱི་གོ་འཕང་ཐོབ་ནུས་ཀྱི་སྟེ། གོ་སྐབས་མི་འདུག་བ་ཨ་ནི་འབད་ནི་དེ་ང་བཅས་ར་ད་ལྟ། སྐྱེ་ས་མ་ནོར་བ། དེ་ནས་འབྲུག་རྒྱལ་ཁབ། གུ་རུ་རིན་པོ་ཆེ་གིས་དེ་ནས་ཞབས་ཀྱིས་བཅགས་པའི་གནས། གུ་རུ་རིན་པོ་ཆེ་བྱོན་པ་ལས་བཟུང་སྟེ་དུས་ད་ལྟ་གི་བར་དུ། ང་བཅས་ར་གི། འབྲུག་གི་ཡུལ་ལུང། དེ་མ་པར་ཨ་ནི་ག་ཅི་ལོ། གནས་དེ་མ་ཉམས་པ་ཡིན་པ། དེ་ཙམ་དུ་མ་ཟད་པ།

དེར། ད་ད་ལྟ་སྐབས་ཐོག་སྐབས་ཐོག་ཅིག་མ་གཏོགས། དེ་རྟག་བུ་སྣ་བུག་ལོ་སྟོང་ཕྲག་ཁྲི་ཕྲག་འབད་དེ་ང་ཅག་གི་བདག་འཛིན་འབད་སྡོད་ནི་གི་མནོ་བསམ་ཡོད་རུང་རང། དེ་མ་པར་ཁོ་ར། དངོས་པོ་གི་ཆོས་ཉིད། ཁོ་ར་མ་པར་རང་བཞིན་ཨ་ནི་བཟུམ་འབད་ནི་འདི་གིས་དེ་ང་ཅག་གིས། སྡོད་ཐབས་མི་འདུག། མི་རྟག་པའི་རང་བཞིན་ཡིན།

སྲོག་གཅོད་པ་ཟེརཝ་ད་མོ་ད་དཔེར་ན་ཆེ་ས་ང་བཅས་ར། བསམ་བཞིན་དུ། བསམ་བཞིན་དུ་དཔེར་ན་རང་གི། མ་དགའ་བའི་དེ་ནས་དགྲ་བོ་ལ་སོགས་པ་དེ་དང་དེ་ལ་སོགས་པ་ད་ཆེ་ས་མི་ལས་བཟུང་སྟེ་མར། དེ་ནས་རྟ་ནོར་ཕག་པ་ལ་སོགས་པ་ད་བྱ་བྱིའུ་ལ་སོགས་པ། དེ་ནས་འབུ་སྲིན་ལ་སོགས་པ། དེ་ཚོ་ད་ནི་སྲོག་གཅོད་ཀྱི་བྱ་བ་ལ་ཨ་ནི་དེ་ཚོ་ལ་སྡིག་པ་སྡིག་པ་ལྟ་བ་ཡིན་པས་སྲོག་གཅོད་ཀྱི་བྱ་བ། ལ་དེ་ཚོ་ད་བྱ་ནི་ཡིན་པས། ཨ་ནི་སྲོག་གཅོད་ཀྱི་རྣམ་སྨིན་ལ་བརྟེན་ཏེ་ཡང་སྐྱེ་བ་ཕྱི་མ་རྣམས་སུ།